བོད་ཀྱི་དྲ་བརྙན་གླེང་སྟེགས་ལས་རིམ་གཟིགས་མཁན་ཡོངས་ལ་ཡང་ཐོག་མ་འདི་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཉེ་ཆར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ཚུལ་ཁྲིམས་ལགས་ཀྱིས་རྒྱ་ནག་གཞུང་གིས་ལམ་ཀ་འཛུགས་སྐྲུན་གྱི་ལས་གཞི་འདི་དང་འབྲེལ་བའི་སྐོར་ལ་ཡང་དཔྱད་རྩོམ་ཞིག་འདུག་སེ་བྱས་སྤེལ་གནང་ཡོད་རེད། དཔྱད་རྩོམ་འདི་རྩ་བའི་ཨིན་སྐད་ཐོག་ནས་འདུག་སེ་བྱས་སྤེལ་གནང་འདུག་འདིའི་འགོ་བརྗོད་ལ་ཡང China and the Road CCP's Recipe for the Troubled Relationship ཞེས་འདུག་སེ་བྱས་སྤེལ་གནང་འདུག་ད་ཐེངས་འདིའི་ང་ཚོའི་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་འདིའི་ནང་ལོགས་ལ་ཡང་གོང་དུ་དཔྱད་རྩོམ་འདི་དང་འབྲེལ་བའི་སྐོར་ལ་ཡང་ཅིག་གི་ཉམས་ཞིབ་པ་བསྟན་འཛིན་ཚུལ་ཁྲིམས་ལགས་མཉམ་དུ་ལ་ཡ་ཅིག་རྩོམ་འདི་གི་ནང་དོན་དང་འབྲེལ་བའི་སྐོར་ལ་ཡ་འདུག་སེ་བྱས་བགྲོ་གླེང་ཞུ་ཡ་ཡིན། ཐོག་མ་དེ་ལ་ཡ་ཚུལ་ཁྲིམས་ལགས་འཚམས་འདྲི་བཀྲ་ལེ་ཞུས་པ་དང་སྦྲགས་བྱས། དང་པོ་དེ་ལ་ཡ་ད་ཁྱེད་རང་གིས་ད་ལྟ་ཅིག་རྩོམ་གྱི་བརྗོད་གཞི་འདི་ད་རྒྱ་ནག་གཞུང་གིས་ད་ཅིག་ལམ་ཁ་འཛུགས་སྐྲུན་བྱས་ཀྱི་ལས་གཞི་འདི་དང་འབྲེལ་བའི་སྐོར་ལ་ཆགས་འདུག་ཐོག་མ་དེ་ལ་ད་ཁྱེད་རང་གིས་རྩོམ་གྱི་བརྗོད་གཞི་འདི་འདྲས་ཅིག་ཁྱེད་རང་གིས་བདམས་གནང་དགོས་ཡས་ཀྱི་རྒྱུ་མཚན་དེ་ག་རེ་ཆགས་ཡོད་འདི་དང་མཉམ་དུ་ལ་ཡ་ད་ལྟ་ཅིག་ལམ་ཀ་ཟེར་དུས་ད་ང་ཚོ་ཧོབ་དེ་ཁར་ལྟ་དུས་ཅིག་ས་ལམ་འདུག་སེ་འཛུགས་སྐྲུན་བྱས་འདི་དང་འབྲེལ་བ་ཆགས་ཡོད་རོགས་གྱིས་ཆགས་འགྲོ་དང་ཡིན་པ་ཡིན་ནས་ཁྱེད་རང་གིས་ཅིག་ལམ་ཀ་ཟེར་དུས་འདི་ལ་ཡ་འདི་འགྲེལ་བཤད་ཅིག་ཆེན་པོ་འདྲ་བོ་ཅིག་ཆགས་གི་ཟེར་འདིའི་སྐོར་ལ་ཐོག་མ་དེ་ལ་ཁྱེད་རང་ངོ་སྤྲོད་ཞིག་གནང་རོགས། ལའོ་འདི་གཉིས་དེ་བརྗོད་གཞི་འདི་བདམས་དགོས་རྒྱུ་མཚན་ཡོད་ར་གཙོ་བོ་དེ་ད
ད་ཅིག་ད་ད་ལུང་པ།

མ་འོངས་པ་གལ་སྲིད་ཁྱོད་རང་དམག་འཛིང་དུ་ལུང་པ་ཁྱིམ་མཚེས་རྒྱལ་ཁབ་གཉིས་དམག་འཛིང་དུ་དམག་ཤོར་ན། ས་ལམ་བརྒྱུད་ནས་ནི་དམག་མི་ཕར་ཚུར་དུས་ཚོད་ཏག་ཏག་མགྱོགས་པོ་བཏང་ཡག་བྱས་ལག་ཆ་ཏག་ཏག་དུས་ཚོད་བཏང་ཡག་བྱས། འོ་དེ་གཅིག་པུ་མ་རེད། ཨ་ནི་ལུང་པ་དབང་བསྒྱུར་བྱེད་མཁན་ལུང་པ་དེ་འདྲ་ཡོད་ར་ད། ལུང་པ་གཞན་ཞིག་དབང་བསྒྱུར་བྱེད་མཁན་ཁོ་ཚོས་ལུང་འོ་དེ་ལ་གལ་སྲིད་རྙོག་དྲ་དང་ཁོ་ཚོ་ཕིག་ལ་གཅིག་ཟིང་ཆ་བསླངས་ཡོད་ན། འོན་ཏེ། ཅིག་ཡང། དེ་དམག་མི་བཏང་དགོས། དམག་མི་བཏང་ཡག་ཆེད་དུ་ཡང་ས་ལམ་བརྒྱུད་ནས་དུས་ཚོད་ཏག་ཏག་བཏང་བྱས། དེ་དེ་འདྲ་སོང་ཙང་ད། ས་ལམ་ཡིན་ན་འདྲ་ད་ག་རེ་ཡིན་ན་འདྲ་ཨ་ཡིན་ནའི་དེ་ལུང་པ་ཅིག། སྟོབས་ཤུགས་ཆེན་པོ་ཅིག་ལུང་པ་ཅིག་ད་གནས་དགོས་ད་ཡང་དེ་ལ་སྟོབས་ཤུགས་དེ་ཆེར་འགྲོ་ཡ་ཆེད་ས་ལམ་དེ་ཧ་ལས་ད་ལོ་རྒྱུས་ད་དཔེ་མ་ཟད་གལ་ཆེན་པོ། ད་དེ role ཨ་དེ་ཆེ་བ་རེད་ད་ཁོང་ཚོས་ཀྱི་ད་ལས་འགན role ཆེ་བ་རེད་ས་ལམ་དེ་དེ་འདྲ་སོང་ཙང་ད་རྒྱ་ནག་དེ། ས་ལམ་དེ་ཁ་ཅིག་ནི་ངས་རྩོམ་དེ་བདམས་རྒྱུ་མཚན་ཅིག་ནང་ན་རྒྱ་ནག་ད་སྔས་མ། ལོ་རྒྱུས་ནས་བལྟས་ན་སྔས་མ་རྒྱ་ནག་གིས་བོད་དབང་བསྒྱུར་བྱེད་དུས་ཡོད་ར། རྒྱ་ནག་གི་སྲིད་འཛིན་མའོ་ཀྲུའུ་ཞི་མའོ་ཙེ་ཏུང། ཁོང་གིས་ག་རེ་ལབ་ལབ་ན་ད་མ་དེ་ད་ཁོ་ཚོ་རྒྱ་ནག་དམག་མི་དེ་ཚོ་ལ་ལབ་ཞག་ཁོ་ལ་ལ་ཁྱོད་ཚོ་བོད་ལ་འགྲོ་གིན་འགྲོ་གིན་ལམ་ཀ་ཡག་པོ་བཟོ་གིན་བཟོ་གིན་ཨ། ད་དེ་རྒྱུ་མཚན་ཡོད་ར་ད་དེ་རྗེས་ནི་ག་རེ་བྱུང་དེ་ང་ཚོ་ལོ་རྒྱུས་ནང་ཡོད་ར་ད་ཚང་མས་ཧ་གོ་ར། འོ་དེ་གཅིག་པུ་ན་འོ་དེ་མཉམ་དུ་སྟབས་བསྡུས་ནས། ཨ་མདའ་རྒྱ་དཀར་ནག་གཉིས་ཀྱི་དང་རྙོག་དྲ་བཞི་ཕྱི་ལོ་ཆིག་སྟོང་དམག་འཁྲུག་ར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལ་བྱུང་ར་སྔོན་དུས་དྲུང་ལྟ་ཁ་ལོ་བྱུང་བའི་རྒྱུ་རྒྱུ་རྐྱེན་རོ་རྒྱུ་མཚན་མང་པོ་ཡོད་ར་མཁས་དབང་མང་པོ་ཡིས་ད་རྒྱུ་མཚན་མང་པོ་སྤྲད་ཤག་ད་རྒྱུ་མཚན་གཙོ་བོ་གཅིག་ག་རེ་ཆགས་གོ་ལབ་ན་ཨག་སའི་ཅིན་ལ་ཅི་ད་རྒྱ་གར་ད་རྒྱ་ནག་གི་ས་མཚམས་ལ་ཅི་རྒྱ་གར་ད་རྒྱ་ནག་མ་རེད་ད་བོད་རེད་ངོ་མ་བྱས་ན་བོད་བོད་རེད་ད་བོད་ཀྱི་ས་མཚམས་ད་རྒྱ་རྒྱ་རྒྱ་གར་ས་མཚམས་ཨག་སའི་ཅིན་ལ་ས་ཆ་ཡོད་ར་འོ་དེ་ལ་རྒྱ་ནག་གི་ལམ་ཁ་བཟོས་བཟོས་ནི་ད་འོ་དེ་འདི་ཆགས་པ་རེད་ད། རྒྱ་དཀར་ནག་གཉིས་ཀྱི་དམག་འཁྲུག་ན་རྒྱུ་རྐྱེན་གཙོ་བོ་གཅིག་ཆགས་པ་རེད་ད། ད་ངེད་ཅག་འབྲོག་ལམ་གྱི་འདི་ཡོད་རོགས་ད་ཁྲུང་ཆིང་འདི། འོན་ཏེ་འདི་རྒྱུ་རྐྱེན་གཙོ་བོ་ག་ལབ་ན་རྒྱ་མི་གྱི་གཉིས་ལམ་ཁ་ཅིག་ཡོད་ཡོད་ལྟ་ལམ་ཁ་ཅིག་ཡོད་ས་རེད་ཡོད་རེད་ད། ག་ཅིག་ད་ཉམས་ཞིབ་བྱེད་ནས་ཧ་གོ་ད་ག་ལེར་རྗེས་སུ་ལམ་ཁ་ཡར་ཡར་རྒྱས་བཏང་ད་ཡར་བཏང་ཡ་འོན་ཏེ་ལམ་ཁ་འདི་ཡར་བཏང་ཡ་ཕྱིར་དུ། ལམ་ཁ་འདི་ས་ཆ་འདི་རྙོག་དྲ་གི་ས་ཆ་རེད་ད་དེ། Bhutan དང་རྒྱ་ནག་བོད་རྒྱ་ནག་ནང་དང་བོད་རང་བོད་ས་འོན་ཏེ་བ་རུ། འོན་ཏེ་ལམ་ཁ་འདི་རྒྱག་གི། འདི་རྙོག་དྲ་གི་ད་ཉི་མ་བདུན་ཅུ་དོན་གསུམ་གནས་ར་རྙོག་དྲ་དེ་འོན་ཏེ་ད་རྙོག་དྲ་དེ། རྒྱུ་རྐྱེན་གཙོ་བོ་དེ་ད་ལམ་ཁ་རྒྱག་རེད་ད་དེ་འདྲ་སོང་ཙང་ད་རྒྱ་ནག་ད་ལམ་ས་མཚམས་ད་དེ་ས་ལམ་ནང་ན་ད་དངོས་གནས་ད་རྙོག་དྲའི་གི་ད། རྒྱུ་ཆགས་གི་འདུག་ད་རྒྱ་ནག་ག་བ་ཡིན་འདི་ལས་ཤིག་གཏིང་ན་དངོས་གནས་རྙོག་དྲ་རང་བྱུང་ཡིན་གི་ད་རེ་བ་ད་ཕལ་ཆེར་མ་བྱུང་གི་རེད་ངོ་འདི་རྐྱེན་ད་ངས་བརྗོད་ཤེས་ད་མི་སྣང།
སྣང། ད་ད་ལྟ་གོང་དུ་ཁྱེད་རང་གིས་ད་ད་ཅིག་རྒྱ་དཀར་ནག་གཉིས་ཀྱི་ད་ཅིག་དམག་འཁྲུག་ཡོང་ཡ་ད་དང་ལས་ད་ཉེ་བའི་ཆར་ད་ལྟ་འབྲོག་ལམ་གྱི་གནས་སྟངས་སྐོར་ལ་ཡ་ཁྱེད་རང་ཚོ་ཅིག་རོབ་བཀའ་མོལ་གནང་སོང་ད་འདི་ཅིག་ཁ་གསལ་ཞིག་བཏང་བ་འདྲ་ཞིག་ན་ད་ངེད་ཅག་ད་ལྟ་འབྲོག་ལམ་ལ་ད་ཅིག་རྒྱ་ནག་གཞུང་གིས་ད་ཅིག་ལམ་ཁ་འཛུགས་སྐྲུན་བྱས་རྗེས་ད་ཐེ་ཇུས་བྱས་བྱུང་ར་འདི་ལ་ད་ཁྱེད་རང་གིས་བལྟས་པ་འདྲ་ཞིག་ན་རྒྱ་ནག་གཞུང་གི་དམིགས་ཡུལ་འདྲ་པོ་ཅིག་ག་རེ་ག་རེ་སྒྲུབ་ཀྱི་རེད་དགོངས་འདུག་ལགས། སྤྱིར་བཏང་འདི་ད་ག་ད་མཁས་དབང་མང་པོ་ཅིག་རྩོམ་ད་དེ་དུས་ཚོད་འདི་ཉུང་ཉུང་ཞིག་ནང་ད་ཉི་མ་བདུན་ཅུ་དོན་གསུམ་འདི་ནང་རྩོམ་མང་པོ་ཞིག་ཐོན་རྒྱ་གར་གྱི་རྒྱ་གར་མཁས་དབང་རྩོམ་དེ་ད་དབྱིན་ཇིའི་མཁས་དབང་བྱས་ད Bhutan དེ་ཡོད་ར་འབྲུག་ཡུལ་མི་ཁོ་རང་གིས་རྩོམ་མང་པོ་བཏོན་ཤག་ད་རྩོམ་མང་པོ་ནི་ཁོང་ཚོས་མང་ཆེ་འདི་འདྲ་ཞིག་ལབ་ཀྱི་འདུག་ད་ཁ་ལོ་རེད།

ལགས་སོ་ད་འདི་ནས་ད་ལྟ་ཁྱེད་རང་གི་རྩོམ་འདིའི་ནང་ལོགས་ལ་ད་ད་ལྟ་ང་ཚོ་དབྱིན་སྐད་ནང་ཤོད་པ་འདྲ་ཞིག་ན་ཅིག Asia Pacific Countries ལབ་དགོས་རེད་བ་དེའི་ནང་ལོགས་ལ་ཡོད་པའི་གི་ད་རྒྱལ་ཁབ་མང་པོ་ཞིག་ཡོད་རེད་དེ་ཚོའི་གི་ད་རྒྱ་ནག་གཞུང་གི་ད་ཅིག་དཔལ་འབྱོར་ཡར་རྒྱས་བརྗོད་རོ་དེའི་ཐོག་ལ་ཡང་དེ་ཙམ་གི་ད་ཅིག་དཔལ་འབྱོར་ཡར་རྒྱས་ཕྱོགས་ལ་དེ་ཙམ་གི་སེམས་འཚབ་མེད་པ་རེད་བྱས་ན་ཡིན་ནའི་སྤྱི་ཡོངས་ནས་རྒྱ་ནག་འདི་སྟོབས་ཤུགས་ཆགས་ཡ་ད་རྒྱ་ནག་གི་ཤུགས་རྐྱེན་འདི་ཡང་ཅིག་ཆེ་རུ་ཆེ་རུ་འགྲོ་དུས་དེའི་ཐོག་ལ་ཡང་སེམས་འཚབ་ཡོད་པའི་སྐོར་ལ་ཁྱེད་རང་གི་འདུ་ཤེས་ཅིག

རྒྱ་ནག་གི་སྲིད་ལའོ་དམག་མི་གང་དང་དམག་ཤུགས་གང་ལའོ་དམག་ཤུགས་གང་སྟོབས་ཆེན་པོ་ཆགས་ན་ཨེ་ནི་ད་ཁོང་ཚོས་སེམས་འཚབ་འདུག་ད་སེམས་འཚབ་ན་ད་སེམས་འཚབ་ཆེ་ཤོས་དེ་ད་འདི་ཆགས་གི་འདུག South Korea ཆགས་གི་འདུག་ཨ་དཔེར་མཚོན་ན་ད་ངས་འདི་ཁོང་ཚོ་བཅར་འདྲི་བྱེད་ཀྱི་ཡོད་ར་མི་ཉིས་སྟོང་གཅིག་སྟོང་གཉིས་སྟོང་བར་ད South Korea འགྲོ་ན་མི་དགུ་བཅུ་གོ་གསུམ་བརྒྱ་ཆ་འདི་རྣམས་ལེན་ད་དགུ་བཅུ་གོ་གསུམ་སེམས་འཚབ་འདུག་ད་འདི་ཡག་པོ་མ་རེད་ཟེར་ང་ཚོ་ང་ཚོ་ལུང་པ་གི་བདེ་ཐང་ལ་ཡག་པོ་མ་རེད་ཨེ་ནི Japan འགྲོ་ན Japan ཡོད་ར་ད་བརྒྱ་ཆ་འདིར་བཤད། དགུ་བཅུ་རེད་ཤག་ཨ་ནི Vietnam། འོ་འདི་བརྒྱ་ཆ་དགུ་བཅུ་རེད་ཤག་རྒྱ་གར་ཡང་ཟོ། རྒྱ་གར་བརྒྱ་ཆ་ལྔ་བཅུ་ང་དྲུག་རེད་ད་ཁོང་ཚོ་ག་ལ་སྟོན་ན་འདི་ས་ཚང་མ་སེམས་འཚབ་འདུག་ཁ་ན་ན། དཔལ་འབྱོར་ཡར་རྒྱས་འགྲོ་ན་ཁོང་ཚོ་སེམས་འཚབ་བྱེད་ད་མི་འདུག་ད་གལ་སྲིད་དམག་ཤུགས་ཡག་པོ་ཡོད་ན་སེམས་འཚབ་འདུག་ར་འདི་རྒྱུ་མཚན་ཕལ་ཆེར་ང་རང་གཉིས་མཐོང་གི་འདུག་ར་ད་ང་རང་གི་རྒྱུ་མཚན་གཉིས་ངས་ག་ལབ་ན། ཁ་ན་ལུང་པ་འདི་ཚོ་ཚང་མ་ཡོད་ར South Korea བྱེད། Vietnam བྱེད Indonesia བྱེད། རྒྱ་གར་བྱེད། ཁོང་ཚོ་ཚང་མ་རྒྱ་ནག་མཉམ་པོ་འདི་ཡོད་ར་ད་ས་གི་ཐོག་ནས་རྙོག་དྲ་གང། དེ་ཨིན་ཇི་ཐོག་ན་ན།

དྲུག་ཅུ་ནས་ཧ་འདྲ་ཅིག་བསྡུར་ན་ཨ་རིའི་དམག་མི་འཛམ་གླིང་ནང་ད་ཉུང་ཉུང་བཏང་གི་འདུག་སྟེ་ཡོངས་རྫོགས་ཚང་མ་ག་ཟེར་ར་ཨབ་གྷ་ནི་སི་ཐན་ནས་ཡིན་ན་འདྲ་ད་ག་པར་ཡིན་ན་འདྲ་ད་ཉུང་ཉུང་བཏང་གི་འདུག་དེ་འདྲ་སོང་ཙང་ཨེ་ཤེ་ཡ་ནང་ད་སྔོན་མ་མང་པོ་ཡོད་ས་རེད་ད་ཕལ་ཆེར་སྔོན་མ་གི་ད་ཕྱེད་ཙམ་སྟོན་མི་འདུག་མང་པོ་ཡོད་ས་རེད་ད་ག་ཟེར་ད་ལྟ་འདི་རྒྱ་ནག་ཨེ་ཤེ་ཡ་ཁྱོན་ཡོངས་ན་ཨ་རིའི་དམག་མི་ཁྲི་བདུན་མ་ཞིག་མི་འདུག seventy thousand ལས་ཀ་ད་ཡིན་གཅིག་ཐོན་ཁྲི་བདུན་མེད་ན་ཕལ་ཆེར་དམག་མི་ཨ་རིའི་དམག་མི་ག་ཚོད་ཉུང་བ་འགྲོ་ན་ཁོང་ཚོ་ཡིན་ན་ཅིག་ཁོང་ཚོ་ལ་བདེ་སྲུང་བྱེད་མཁན་ཉུང་རུ་ཡོད་ར་དེ་བཞིན་འོང་འདི་གིས་སེམས་འཚབ་ཡོད་རེད་བསམ་གི་འདུག་རྒྱུ་མཚན་གཉིས་ཨེ་འདྲ་རུ་ཅིག་ཁེག་འདུག། ལགས་སོ། ད་དེ་ནི་ད་ལྟ་ཁྱེད་རང་གི་རྩོམ་འདི་ནང་ལོགས་ལ་ལྟ་ཅིག། ལྟ་ནང་ལོགས་ནི་ལྟ་ཅིག་ནང་དོན་གཙོ་བོ་གཅིག་འདི་ལྟ་ད་ལྟ་ལྟ་ང་ཚོ་ཡོངས་གྲགས་ལ་ད་ལྟ་ཅིག་རྒྱུད་གཅིག་ལམ་གཅིག་ཟེར་བྱས་ལབ་ཀྱི་ཡོད་དོ་ཨ་ད་དེ་སྔ་ཡིན་ན་ཅིག་འདི་ལྟ་ཨིན་སྐད་ནང་བཤད་པར་བྱེད་ན One Belt One Road ཟེར་བྱས One One Belt One Road ཟེར་བྱས་གསུང་གི་ཡོད་དོ་ཨ་ད་ཡིན་ནའི་ཉེ་བའི་ཆར་ད་ཉིས་སྟོང་བཅོ་ལྔ་ལོར་ལ་ཡ་ལྟ་འདི་ཅིག་ཐ་སྙད་འདི་ལྟ་ཅིག The Belt and Road Initiative ཟེར་བྱས་འདུག་སེ་བེད་སྤྱོད་བཏང་ནས་ཡོད། དང་པོ་འདི་ལ་ལྟ་གཅིག་ང་ཚོའི་མང་ཚོགས་ཀྱི་མཁྱེན་རྟོགས་ཆེད་དུ། The Belt and Road Initiative ཟེར་ཡ་ཆོད་ར་ཨིན་སྐད་ནང་འདི་ཡི་དོན་དག་འདི་གང་ལ་གོ་གི་རེད། འདི་མཉམ་དུ་ལ་ལྟ་འདི་ཁྱེད་རང་གིས་ད་ལྟ་ལབ་པར་བྱས་པ་རེད་ན་འདི་རྒྱ་ནག་གི་ལྟ་གཅིག་འཆར་སྣང་ནང་ལོགས་ནས་ལྟ་གཅིག་གལ་ཆེ་ཤོས་ཆགས་ཡོད་རེད། འདི་གལ་སྲིད་ལམ་ལྷོང་ཕྱིན་པར་བྱེད་ན་ཡག་པོ་རེད་དེ་ཡིན་པ་ཡིན་ན་གལ་སྲིད་ལམ་ལྷོང་མ་ཕྱིན་པར་བྱེད་ན་འདི་ཉེན་ཁ་ཆེན་པོ་ཞེ་པོ་ཡོད་རེད་ཟེར་བྱས་འདི་ཁྱེད་རང་གི་རྩོམ་ནང་དུ་བྱས་གསུངས་གནང་འདུག་འདི་སྐོར་ལ་ཡང་ཁྱེད་རང་འགྲེལ་བརྗོད་ཅིག་གནང། གནང་བ་དང་བྱེད་གནང་དང།

རྒྱུད་གཅིག་ལམ་གཅིག་གི་ནང་མཉམ་ཞུགས་བྱེད་ཀྱིན་ཡོད་དེ་ལུང་པ་མང་པོ་ཡོད་ཁོང་ཚང་མ་སེམས་འཚབ་དང་ཞེད་སྣང་རོལ་ལེ་ཡོད་ས་དེ་འདྲ་སོང་ཙང་ད་ཁོང་ཚོ་རྒྱ་ནག་ནང་ད་ལྟེ་གནས་ཁང་ནང་ཉམས་ཞིབ་བྱེད་མཁན་ད་མང་པོ་ཡོད་ར་ཚང་མ་བསམ་བློ་ཁོང་ཚོས་གོ་བསྡུར་བྱེད་ད་དེ་བཞིན་དེ་དེ་བཞིན་བརྗོད་གཞི་དེ་འགྱུར་བ་བཏང་ར་བརྗོད་གཞི་ད་ད་ནང་ག་ལབ་རེད་ན Belt ཨིན་ཇི་ཐོག་ལབ་ན Belt and the Belt and Road Initiative ལབ་ར་ད་དེ་དངོས་གནས་བྱེད་ན་ཁོང་ཚོ་མཉེན་པོ་རུ་བཏང་ར་ད་ཁོང་ཚོ་ཚིག་ལ་ཁོང་ཚོ་ཅུང་ཙམ་ཡོད་གི་ཅི་ར Initiative ལ་ད་འགན་ཁུར་ཡིན་པ་འགྲོ་ཞེ་ད།

མང་པོ་ཡོད་ད་ང་རང་མཐོང་ཡ་རྒྱུ་མཚན་ཁ་ཤས་ཤིག་ཡིན་མཐོང་གི་འདུག་ར་ད་ང་ཚོ་ག་ར་ད་སྤྱིར་བཏང་རྒྱ་ནག་སྔོན་མ་ལོ་རྒྱུས་ལྟར་ན་རྒྱ་ནག་སྔོན་མ་དཔེ་ཤུགས་ཆེན་པོ་སྐད་ཆ་ར་ད་ཤུགས་ཆེན་པོ་མ་རེད་དཔལ་འབྱོར་ཆེན་པོ་མ་རེད་སྟོབས་ཤུགས་ད་ཚང་མ་ཆེན་པོ་ར་ད་ཁོང་ཚོ་མ་འོངས་པ་ད་སྔོན་མ་གི་བྱུང་ཚར་རྒྱུ་རྒྱ་ནག་གི་སྟོབས་ཤུགས་ཆེན་པོ་ད་དཔལ་འབྱོར་འོ་འདི་ཚུར་རང་རྒྱ་འཛམ་གླིང་ཡོངས་ལ་སླར་གསོ་ད་རྒྱལ་རྒྱལ་སྤྱིའི་སྡིངས་ཆ་སྒང་ལ་ད་ང་ཚོ་དོན་འདི་གིས་ར་ད་དོན་ཚན་དང་པོ་ཞིག་སོ་སོ་དཔལ་འབྱོར་ད་ཡག་པོ་དགོས་ར་གལ་སྲིད་དཔལ་འབྱོར་ཡག་པོ་ཡོད་ན་ད

ད་མི་གཅིག་ང་ལ་འགན་སྤྲད་ད་ང་ཚོ་མི་མི་གཅིག་གང་ཟག་གཅིག་ཡིན་ནའི་འདྲ་ད་ལུང་པ་གཅིག་འཁོར་ར། འགན་སྤྲད་ནས་ངས་འགན་མ་བསྒྲུབ་ན། ངས་ཀྱི་ད་འགན་མ་བསྒྲུབ་ན། མི་གཞན་པ་མང་པོ་ང་འགན་སྤྲད་མ་རེད་སུ་ཡིན་ནའི་ཡིད་ཆེས་བརླག་ཡོད་ར། ད་འོ་དེ་འདྲ་ཅིག་རེད་གལ་སྲིད་ཁོ་ཚོ་རྒྱུད་གཅིག་ལམ་གཅིག་གལ་སྲིད་ཡང་མ་བསྒྲུབ་ན། མི་དམངས་ལ་འོ་རེད་ད་ལུང་པ་མང་པོ་ཡོད་ར་ད་ད་ལུང་པ། ཡིན་གཅིག་མིན་གཅིག་མཉམ་ཞུགས་བྱེད་མཁན་ལོག་མ་གཅིག་ད་ཁོ་ཚོ་ལུང་པ་དྲུག་ཅུ་རེ་བརྒྱད་རེད་འདུག་ཨ་ནི་དྲུག་ཅུ་རེ་བརྒྱད་ཚང་མ་ངས་ཧ་གོ་མ་སོང་ད་ཁོ་ཚོ་ཚོགས་འདུ་ཚོགས་ད་ཉི་མ་གཉིས་གཉིས་བྱ། འོ་དེ་ནང་ཕལ་ཆེར་ལུང་པ། ཉི་ཤུ་རྩ་བརྒྱད་འགོ་ཁྲིད་མ་ཞིག་སླེབས་མི་འདུག་ད་ག་རེ་ཟེར་དགོས་ག་ཟེར་དགོས་ཞིག་ལུང་པ་ཚང་མ་ཡོད་དང་ཡོད་རྒྱུ་རེད་ནི་འགོ་ཁྲིད་ཚང་མ་སླེབས་མི་འདུག་ད་ལུང་པ་ག་ཚོད་ཡིན་ན་ཉིས་སར་ཀྱི་ཡིན་ན་དྲུག་ཅུ་རེ་བརྒྱད་ཡིན་ན་ཁོང་ཚོ་རྒྱ་ནག་གཞུང་ལ་དམར་ཤོག་འདི་ཡོད་ལ་ཚོགས་པ་ཁོང་ཚོ་ལ་ཡིད་ཆེས་ལགས་ཡོད་གལ་སྲིད་ཡག་པོ་མ་བྱུང་ན་ལངས་འོང་ལ་མ་འོང་པ་ཁོང་ཚོ་གི་ད་མི་མང་མིང་ཆད་བྱ་གི་རེད་འོན་ཏེ་གཅིག་བྱས་མཉམ་པོ་འདི་རེད་ད་འདི་སྔ་འགྲོ་སོང་གཞུང་བཏང་ཡོད་རེད་ད་འགྲོ་སོང་དཔེར་བྱས་ན་ད་ངས་རྩིས་རེ་ལ་བྱས་ན་ད་ཉམས་ཞིབ་ཁ་ཤས་ཡིན་རེ་ལ་ཡོད་འདུག་ད་སྒྲིག་སྟངས་མང་པོ་འགྲོ་སོང་ད་དཔེ་མང་པོ་བཏང་འོག་ལ་ཡོད་རེད་ར་བསྡོམས་ནི་ད་སྤྱིར་བཏང་ཁ་ཤས་ག་ལོ་ན་ལོ་གཅིག་ལ་ཡོད་ར་འདི།

ད་ངས་ང་རང་བསམ་ཚུལ་དང་ཨེ་འགྲིག་རོགས་བཞིན་ད་ག་ལོ་མི་སུ་ཡིན་ནས་ད་ང་ཚོ་སྤྱིར་བཏང་ཡིན་ནས་ཚོང་འབྲེལ་བྱས་ན་འདྲ་ཚོང་བྱེད་ཀྱི་ཡིན་ན་འདྲ་མི་མཉམ་གྲོགས་པོ་བྱས་ན་དང་པོ་མི་གཅིག་གིས་ཅིག་ཁེ་བཟང་ཕ་ཚུ་རང་འདི་བྱེད་མ་བྱེད་ག་ལོ་འདི་བགོ་བཤའ་རྒྱག་བཅུག་མ་རེད་ད་མི་འདི་ཡིད་ཆེས་འདི་སླེབས་འོ་ར་ལང་འོ་འདི་ཡིད་ཆེས་སླེབས་ཅིག་ད་འོ་འདི་ད་རྒྱ་ནག་གཞུང་གིས་ལའེ་ད་ལམ་ཁ་བཟོས་གི་རྒྱུད་གཅིག་ལམ་གཅིག་ལམ་མང་པོ་ལ་འོ་རེད་འདྲ་འདི་ཟམ་པ་བཟོས་གི་ན་འདྲ་ས་ལམ་བཟོས་ན་ཡིན་ནས་ད་ཕྱོགས་གཅིག་ལ་ཁོ་ཚོས་གིས་ད་ཆུ་ཚང་མ་ཆུ་རགས་བརྒྱབ་ནས་ཀ་ཤར་མི་མང་གི་བ་ལུང་པ་མང་པོ་ཅིག་སྙིང་རྗེ་ད་ད་ག་ལ་འོ་རེད་ད།

གཅིག་རྒྱ་ནག་དང་གཅིག་ས་ལམ་གཅིག་ས་ལམ་འཛུགས་སྐྲུན་གྱི་ལས་གཞི་དེ་དང་འབྲེལ་བའི་སྐོར་ལ་ཡང་དཔྱད་རྩོམ་ཞིག་སྤེལ་ཡོད་རེད། དེ་དང་འབྲེལ་བའི་སྐོར་ལ་ཡང་གཅིག་རྩོམ་འདི་གི་ནང་དོན་སྐོར་ལ་ཡང་འདུག་སེ་བྱས་བགྲོ་གླེང་ཞུས་པ་ཡིན། བསྟན་འཛིན་ཚུལ་ཁྲིམས་ལགས་ཐུགས་རྗེ་ཆེ་གནང།